དེ་ལྟར་དེ་འདྲ་གི་བསམ་བློ་བཏང་ཡོང་དུས་ང་ཚོ་གི་གེ་སར་ཟེར་དེ་ཁུ་ཤིང་གི་རྒྱལ་རབས་དེ། ཁུ་ཤིང་ལ་གེ་སར་ཟེར་ལབ། ཁོ་བོད་པ་གི་སྒྲ་འདྲ་བོ་དྲན་ཡོང་ག་རེད་བ་ཏར་ཁི་ལ་གྲུ་གུ་ཟེར་ལབ་པ་ནང་བཞིན། གྲུ་གུ་ཟེར་དེ་ང་ཚོ་ནམ་རྒྱུན་བེད་སྤྱོད་བཏང་བསྡད་གི་ཡོད་རེད་བ་དེ་འདྲ་བོ་ཅིག་ལབ་ཡོང་ག་རེད་བ་ག་དེ་གི་ད་གྲུ་གུ་རང་ལབ་གི་ཡོད་མ་ཏར་ཁི་འདྲ་བོ་ག་འདྲའི་ལབ་གི་ཡོད་ན། ད་དེ་བོད་པ་གི་སྒྲ་དྲན་ཡོང་དུས་ཨ་ནི་ཡང་ཤུགས་མ་ཐོབ་གི་གྲུ་གུ་ཟེར། དཔེར་ན་སོག་པོ་གི་རྒྱལ་རྒྱུད་དེ་ཚོ་ལ། ར་ཅི་བྷ་དང་རིན་ཆེན་དཔལ་ཟེར་དེ་ཚོ་དེ་ང་ཚོ་བོད་སྐད་འདྲ་བ་བཟོས་ཀྱི་འདུག་ཉན་དུས་ཁོ་རང་ཚོ་གི་སྒྲ་ཡིན་དུས་དེ་ག་རང་རེད་མི་འདུག་དེ་འདྲ་བ་ད་ཤོ་མ་ཐོག་གི་ང་ཚོ་གོམས་པའི་དབང་གིས་བོད་པ་རང་ཐ་སྙད་གི་ཤོད་ཡོང་ཡོང་གྱི་རེད་དེ་གི་ཁུ་ཤིང་ཟེར་གེ་སར་ཆགས། ད་དེ་དམག་ཤུགས་ཆེན་པོ་ཤོས་ཡིན་ཙང་ནི་གེ་སར་དམག་གི་རྒྱལ་པོ་ཟེར་འོ་དེ་རེད་ཟེར་ངས་དེ་ཤེས་གི་ཡོད་རེད་བརྟག་དཔྱད་དང་ཞིབ་འཇུག་བྱས་ཐག་ཆོད་སྐད་ཡོད་མ་རེད་དེ་དེ་ལས་ལྷག་པའི་གེ་སར་དམག་གི་རྒྱལ་པོ་ཟེར་ཡ་ཅིག་ད་རག་ཡ་ཡོད་མ་རེད། ང་ཚོ་བོད་ཀྱི་ཞང་ཞུང་ནི་རྒྱལ་རབས་རེ་རེ་བཞིན་རྒྱལ་ཁམས་རེ་རེ་བཞིན་རྒྱལ་པོ་མི་ཐོག་རེ་རེ་བཞིན་གྱི་མིང་ངོ་མ་ཞིབ་འཇུག་བྱས་ད། བྱས་ཙང་ད་ང་ཚོ་བོད་པ་གི་དམག་གི་ཚད་བཟུང་ས་འདྲ་བོ་དེ་དེ་བཙུགས་ཡོད་རེད་གེ་སར་དམག་གི་རྒྱལ་པོ་ཟེར་ད་དམག་དང་འབྲེལ་བ་ཡོད་མཁན་གྱི་ཡང་དགྲ་བླ་ཟེར་གྱི་ཅིག་ཡོད་རེད་དམག་རྒྱབ་དུས་དགྲ་བླ་གསོལ་གི་རེད་ཟེར་དེ་ཐ་སྙད་དེ་ལ་སྐྱོན་ཆ་ཏོག་ཙམ་ཡོད་རེད་མ་དག་རྒྱུན་འབྱམས་དུ་ཕྱིན་ནས་དག་པ་ཆགས་པ་རེད་ཟེར་གྱི་ཡོད་རེད་དེ་རེད། དགྲ་ལྷ་ཟེར་དུས་ཚིག་ཁོ་རང་དངོས་མིང་གིས་དེ་བྱེད་དགོས་ན་དགྲ་གི་ལྷ་ཅིག་གོ་གི་ཡོད་རེད་བ། དགྲ་ཟེར་དུས་སོ་སོའི་གི་ཁ་གཏད་དེར་གོ་གི་ཡོད་རེད། དེའི་གི་ལྷ་དེ་ལ་དགྲ་ལྷ་ཟེར་ཅེས་གི་ཐ་སྙད་དེ་ཉེ་ཧོ་ཤོས་ཅིག་ཡོད་རེད། བར་དུ་འབྲེལ་སྒྲ་གཅིག་མ་གཏོགས་ག་གེ་འབྲི་དགོས་ཡོད་མ་རེད། ད་ད་ལྟ་ང་ཚོས་དགྲ་ལྷ་ཟེར་ཡོང་དུས་དགྲ་འགྱེད་པའི་སྐབས་སུ་སོ་སོ་ལ་སྲུང་སྐྱོབ་བྱེད་མཁན་གི་ལྷ་དེ་ལ་དགྲ་ལྷ་ཟེར་གི་ཡོད་རེད་བ། དེ་ལྟར་དེ་དགྲ་ལྷ་ཟེར་དེ་གཉིས་ཀྱི་བར་དུ་ལ་མང་པོ་ཞིག་གི་བསྡུས་དགོས། དགྲ་འགྱེད་པའི་སྐབས་སུ་སོ་སོ་ལ་མགོན་སྐྱབས་དཔུང་གཉེན་མཛད་མཁན་གྱི་ལྷ་ཟེར་ཡོང་དུས་དེའི་བར་དུ་ལ་ཕལ་ཆེར་བརྗོད་པ་ཁ་ཤས་ཅིག་བསྡུས་དགོས་འདུག་བ་དེ་དེ་འདྲའི་བསྡུས་ཡ་དེ་ཞེ་དྲག་གི་ཐལ་དྲགས་ཀྱི་ཡོད་རེད་དེ་ཡིན་ན་ཡང་གོ་བརྡ་མ་དག་རྒྱུན་འབྱམས་རང་གི་ཕྱིན་ཕྱིན་ཕྱིན་ནས་ད་ལྟ་དག་པ་ཆགས་ནས། དགྲ་ལྷ་ཟེར་ཡས་འདི་སོ་སོའི་གི་ལྷ་མ་ཐོབ་ཀྱི་དགྲ་འདི་ཕམ་པར་བྱེད་མཁན་སོ་སོ་སྲུང་སྐྱོབ་བྱེད་མཁན་གི་ལྷ་ཅེས་གོ་བའི་གི་ཆ་དེ་ཡོད་རོ། འོ་དེ་ཚོ་གི་ཐོག་ནས་ཀྱང་ང་ཚོ་ཐ་སྙད་ཀྱི་འགྲོ་སྟངས་དེ་ཡང་བསམ་བློ་བཏང་ས་འདྲ་བོ་གཅིག་ད་ལྟ་ཐ་སྙད་མཁས་པ་དངོས་གནས་གོ་འགོ་བཙུགས་མཁན་དེ་ཚོས་མ་དག་རྒྱུན་འབྱམས་སུ་ཕྱིན་པ་ཡིན་ན་ཡང་ནང་གི་དག་པ་ཆ་འདྲ་བོ་རེ་བསལ་གྱི་ཡོད་རོ། དེ་བརྡ་སྤྲོད་རིག་པ་གི་རྩ་བའི་འགྲོ་སྟངས་ཞིབ་པོ་ཅིག་རེད་འདུག། ཨོ་དེ་འདྲ་བོ་ཅིག། ཆ་དེ་ཡོད་རེད་ཟེར་ཅིག་ཞུ་ཡ་ཡིན། ཨོ་ད་བོད་བཙན་པོའི་དམག་གི་སྒྲོམ་གཞི་མ་ཞུས་སྔོན་ལ་མང་པོ་ཞིག་འདྲ་ཆགས་སོང་ཙང། ད་ངས་མདོར་བསྡུས་ཅིག་ཞུ་ཡ་ཡིན། བོད་བཙན་པོའི་དམག་གི་སྒྲོམ་གཞི་ཟེར་ན་རེ་ད་དབྱེ་སྒོ་འདྲ་བོ་དེ་ལ་རིགས་ཁ་ཤས་རེད། རྒོད་ཀྱི་སྟོང་སྡེ་དྲུག་ཅུ་རྩ་གཅིག་ཏུ་ཕྱེ་ཡ་དང། དཔའ་སྡེ་གསུམ་དུ་ཕྱེ་ཡ་དང། དེ་ནས་དབུས་གཙང་རུ་བཞི་སུམ་པ་ཞང་ཞུང་གི་སྡེ་ཚན་ལྔ་ལ་ཅིག་ཕྱེ་ཡ་དང། དེ་ནས་སོ་ཁ་བརྒྱད་དང་ཁྲོམ་ཁ་བརྒྱད་ལ་སོགས་པ་དང་སྡེ་ཚན་དབྱེ་སྒོ་མ་འདྲ་བའི་ཐོག་ནས་དབྱེ་སྟངས་འདྲ་བོ་དེ་ཡང་སྣ་ཚོགས་ཅིག་རེད། དབུས་གཙང་རུ་བཞི་དང་སུམ་པ་དང་ཞང་ཞུང་གི་རུ་དེ་ཚོ། ག་འདྲ་ཡིན་པ་དེ་རུ་རེ་རེ་ལ་དམག་མི་གྲངས་ག་ཚོད་ཡོད་པ། དེ་ལ་དམག་དཔོན་རྒན་གཞོན་འདྲ་བོ་ག་ཚོད་ཡོད་པ་དེ་ཚོ་དེ་ཁ་སང་བློན་པོའི་ཁྱིམ་རྒྱུད་བཤད་པའི་སྐབས་སུ་རོབ་ཙམ་ཞུས་ཟིན་པ་དེ་གི་ཐོག་ནས་ཧ་གོ་ཐུབ་པ་ཅིག་ཆགས་ཀྱི་ཡོད་རྒྱུ་རེད་བསམ་གི་འདུག་བརྩི་སྟངས་གི་རུ་རེ་རེ་ལ་དམག་མི་འབུམ་བདུན་རེའི་ཆ་སྙོམས་བརྩིས་ན་འགྲིག་གི་ཡོད་རེད། རུ་རེ་རེ་ལ་སྟོང་སྡེ་བཅུ་བཅུ་བརྩིས་ན་འགྲིག་ཡོད་རེད་སྟོང་སྡེ་བཅུ་ཟེར་ཡས་འདི་ནི་སྔ་མོའི་ཐ་སྙད་སོར་བཞག་བྱས་པ་ཅིག་རེད་མ་གཏོགས་སྟོང་སྡེ་གཅིག་ལ་དམག་མི། ཁྲི་བདུན་བརྒྱད་དེ་འདྲ་ཡོང་དགོས་ཀྱི་ཡོད་རེད་དེ་མིན་ཡང་ཡིན་ན་སྟོང་སྡེ་བཅུ་གི་འབུམ་བདུན་ལོངས་མ་རེད། འབུམ་བདུན་ཡོད་རེད་ཟེར་བཤད་བསྡད་ཡས་དེ་བོད་ཀྱི་ལོ་རྒྱུས་རྙིང་པ། ལྡེའུ་ཆོས་འབྱུང་དང་བཀའ་ཐང་སྡེ་ལྔ་དང་མང་པོ་ཅིག་ནང་གསལ་བསྡད་ཀྱི་ཡོད་རེད། ཁ་ཤས་ཅིག་གི་ནང་ལོགས་ལ་དུ་ད་དམག་བྱེ་བ་བཅུ་གཉིས་ཟེར་བའི་བཟོ་འདྲ་ཞེ་དྲག་གི་མང་དྲགས་ནས་བློ་ཁེལ་ཁུངས་ལུང་ཡོད་མ་རེད། རུ་གཅིག་ལ་འབུམ་བདུན་ཟེར་ཡ་དེ་ཕལ་ཆེར་ཏག་ཏག་འདྲ་བསྡད་ཀྱི་ཡོད་རེད། ལོ་བཅོ་བརྒྱད་ཡན་ཆད་དྲུག་ཅུ་མན་ཆད་དམག་ལ་འགྲོ་རུང་བ་ཚང་མ་དེ་བརྩི་ཡོང་དུས་དེ་ག་ཙམ་ཏག་ཏག་འདྲ་བ་བྱེད་ཀྱི་ཡོད་རེད། དམག་གི་འབྱུང་ཁུངས་འདྲ་བོ་དེ། དབུས་གཙང་རུ་བཞི་སུམ་པ་ཞང་ཞུང་གི་རུ་དེ་ཚོ་དེ་རུ་ཆེན་ལྔ་དེ་རེད། དེ་ནས་དཔའ་སྡེ་གསུམ་ཟེར་ཡ་དེ་སྟོད་སྨད་ལ་བཤད་ནས་དཔའ་སྡེ་གསུམ་གི་ནང་ལོགས་ལ་དབུས་གཙང་རུ་བཞི་གི་ཁ་ཤས་ཁ་ཤས་ཚུད་ཡོད་རྒྱུ་རེད་ཆ་ཤས་ད་དེ་ནང་ལོགས་ལ་མ་ཚུད་པའི་མི་སྡེ་དེ་ཚོ་དེ་སྟོད་སྨད་བར་གསུམ་ཡོད་མཁན་དེ་གཙོ་བོ་བྱས་ནས་དཔའ་སྡེ་གསུམ་ཟེར་བཤད་ཀྱི་ཡོད་ས་རེད། ཁྲོམ་ཁ་བརྒྱད་དང་སོ་ཁ་བརྒྱད་ཟེར་ནས་མཐའ་མཚམས་བསྲུང་མཁན་གྱི་དམག་དཔུང་དེ་ཚོ་ལ་དམིགས་བསལ་གྱི་ས་ཁོངས་བཀལ་ཡོད་མ་རེད། ཚང་མ་ནས་རུག་ཡོང་གི་ཡོད་རེད། དེ་འདྲ་ཆ་མཚོན་པ་ཡིན་ན། དྲུ་གུ་དང་བོད་ཀྱི་ས་མཚམས་ལ་དམག་མི་འབུམ་གཉིས་བཏང་དགོས་ཡོད་པ་ཡིན་ན། དབུས་ཀྱི་མདུན་གྱི་ལྷན་ཚོགས་དང་སྲིད་བློན་དང་བཙན་པོ་སུས་བཀའ་བཏང་ཡོད་པ་ཡིན་ནའང་འདྲ། འདི་གཡས་རུ་ནས་ཁྲི་གཉིས་གཡོན་རུ་ནས་ཁྲི་གཉིས་དབུས་རུ་ནས་ཁྲི་གཉིས་ཟེར་བའི་བཟོ་འདྲ་བོ་བཏང་དགོས་ཟེར་ཡོང་དུས་ད་དེ་ནས་ཁོ་རུག་ནས་བཏང་ནས་མཐའ་མཚམས་ཀྱི་དེ་ཚོ་དེ་ག་ས་ག་ནས་རུག་ནས་བཏང་ཡོང་དགོས་རུག་རུག་བྱས་ནས་ཡོད་དེ་གི་དམག་དཔོན་དེ་ཡང་དབུས་རུ་དང་གཡས་རུ་གི་མི་དམག་དཔོན་དེ་ཚོ་མ་ཡིན་པར་དམིགས་བསལ་གྱིས་དབུས་ཀྱི་མདུན་གྱི་ལྷན་ཚོགས་ཀྱིས་བསྐོ་གཞག་བྱས་ནས་བཏང་ཡོང་གི་ཡོད་རེད་དེ་ག་ལ་ཉན་ནས་ཁོ་ཚོ་འགྲོ་དགོས་ཀྱི་ཡོད་རེད་བ། འདི་འདྲ་ཅིག་རེད། དེ་ནས་དམག་གི་ག་རེ་ཟེར་དགོས་རེད། ད་ང་ཚོས་མཚོན་ཆ་འདྲ་བོ་དང་དེ་ཚོའི་སྐོར་ནས་ཏོག་ཙམ་ཞུ་བ་ཡིན་ན། འཛམ་བུ་གླིང་ཟེར་ན་མི་འདུག་རྒྱ་དཀར་ནག་འདི་ཚོ་ཡིན་ན་དཔུང་ཚོགས་ཡན་ལག་བཞི་ཟེར་གྱི་བཤད་བསྡད་གི་རེད་བ། དཔུང་ཚོགས་ཡན་ལག་བཞི་གི་ནང་ལོགས་ལ་རྐང་དམག་དང། ཤིང་རྟ་གི་དམག་དང་གླང་པོ་ཆེ་གི་དམག་དང་རྟ་དམག་དང་ཟེར་དེ་བཞི་ཡོད་ལ་རེད་ད་ང་ཚོ་བོད་ལ་ཤིང་རྟ་གི་དམག་དང་གླང་པོ་ཆེ་གི་དམག་དེ་ཡོད་མ་རེད་བ། དེ་ཡིན་དུས་དཔུང་ཚོགས་ཡན་ལག་བཞི་མེད་པ་ཡིན་ན་ཡང་ལོ་རྒྱུས་རྙིང་པ་ནང་ལོགས་ལ་དཔུང་ཚོགས་ཡན་ལག་ལྔ་ཟེར་ཅིག་བཤད་བསྡད་ཡོད་རེད། དཔུང་ཚོགས་ཡན་ལག་ལྔ་ཟེར་ཐ་སྙད་རང་ཡོད་མ་རེད་དེ་ལ་བོད་པའི་སྐད་ལ་ག་རེ་ཟེར་ན་དམག་རྣམ་པ་ལྔ་ཟེར་གི་རེད།

ཁྲབ་དང་ཞུབ་གཉིས་དོན་གཅིག་མིང་གི་རྣམ་གྲངས་རང་ཆགས་ཀྱི་ཡོད་མ་རེད། ཁྲབ་ལ་འདྲ་མི་འདྲ་ཡོད་རེད་བ། ཞུབ་ཟེར་ཡ་དེ། མགོ་ནས་རྐང་པའི་བར་དུ་ཚང་མ་མར་བཏུམ། བཏུམ་ཐུབ་མཁན་གྱི་ཁྲབ་ཅིག་ཡོད་རེད་བ་དེ་འདྲ་ལ་ཞུབ་ཟེར་གི་ཡོད་རེད། མི་ཞུབ་རྟ་ཞུབ་ཟེར་ཡོང་དུས་མི་དང་རྟ་གཉིས་ཀ་མར་ཁྲབ་ཀྱིས་གཡོགས་ནས་མིག་མ་གཏོགས་མཐོང་ཡ་མེད་མཁན། བཟོས་པ་དེ་ལ་མི་ཞུབ་རྟ་ཞུབ་ཟེར། རྒྱ་ནག་གི་ལོ་རྒྱུས་ནང་དེ་འདྲའི་འདུག་ཨ་བོད་ཀྱི་དམག་དཔུང་དེ་ཚོ། མི་རྟ་གཉིས་ཀ་ལྕགས་ཀྱི་ཁྲབ་ཀྱིས་བཏུམས་ནས་རྟ་དང་མི་གི་མིག་མ་གཏོགས་མཐོང་ཡ་ཡོད་མ་རེད་ཟེར་རྒྱ་ནག་གི་བྲིས་འདུག་ཨོ་དེ་ལ་མི་ཞུབ་རྟ་ཞུབ་ཟེར། དེ་འདྲའི་གི་སྡེ་ཚན་གཅིག་ཡོད་ས་རེད་ད་དམག་རྣམ་པ་ལྔ་གི་ནང་ལོགས་ནས་མི་ཞུབ་རྟ་ཞུབ་ཅན་གྱི་སྡེ་ཚན་གཅིག་ཟེར། ཨེ་མི་ཞུབ།

ད་སྡེ་ཚན་གཅིག་ག་རེ་ཡོད་རེད་ཟེར་ན་མི་ལ་ཁྲབ་རྨོག་མེད་པ་རྨོག་དང་མཚོན་ཆ་གཅིག་པོ་ལས་ཁྲབ་རྨོག་མེད་མཁན་གྱི་དམག་དཔུང་གཅིག་སྡེ་ཚན་གཅིག་འདུག་བྱས་ཙང་སྐབས་དེ་དུས་ཁྲབ་རྨོག་དཀོན་པོ་རེད་བ། ལྕགས་ག་ར་དཀོན་པོ་ཡིན་ཙང་དེ་འདྲའི་ཅིག་ཡོང་གི་ཡོད་ས་རེད། ཁ་ཤས་ཡང་ཀོ་དགོས་པའི་དབང་གིས་གདོང་མཆོང་བྱེད་ཡོད་གི། ཛ་དྲག་བྱེད་ས་དང་གཡུལ་ས་ལྟེ་བ་ལ་འགྲོ་ཡག་བྱེད་དུས་མི་རྟ་ཚང་མ་ལ་ཁྲབ་གོན་ཡོད་མཁན་ར་སྐྱེད་སྐྱེད། མི་ལ་ཁྲབ་རྨོག་ཁྲབ་གཅིག་པོ་མ་ཡིན་པ་ཞུབ་ཡོད་མཁན་ཡིན་ད་རྟ་ཞུབ་མེད་མཁན་རེད་ཅིག་ནས་མི་ལ་མཚོན་ཆ་དང་ཕུབ་གཅིག་པོ་ལས་ཁྲབ་རྨོག་མེད་མཁན་ལྭ་བ་ད་ལྭ་བ་གི་ཕྱུ་པ་གོན་ནས་སྒྲིག་ཆས་དམག་གི་སྒྲིག་ཆས་གོན་བསྡད་མཁན་རེད་ཅིག་ད་ཚན་པ་གསུམ་རེད་སོང་དམག་རྣམ་པ་ལྔ་ནས་གསུམ་དེར་གཅིག་དེ། ཏེག་བྱེད་མཁན་ཡིན་སྲིད་པའི་དམག་གི་ད་སྒྲིག་ཆས་གུར་དང་གདན་དང། དམག་དཔོན་དེ་ཚོ་མདུན་གྱི་ལྕོག་ཙེ་དེ་ད་ག་ར་ཡིན་ན་ཅིག་ཡོ་བྱད་ཁུར་མཁན་གྱི་སྡེ་ཚན་གཅིག་འདུག་ཨ། དེ་དམག་གི་སྡེ་ཚན་གཅིག་ཡིན་ས་རེད། གཞན་པ་དེ་ཤ་ལུག་དེད་མཁན་ཞིག་ཤ་ལུག་དེད་མཁན་ཞིག་ལབ་ཡོད་རེད་བ་དམག་དམག་བརྒྱབ་དུས་དམག་རྒྱགས་དེ་གལ་ཆེ་ཤོས་རེད་བ། ད་ལྟ་ཨ་མི་རི་ཀ་དང་འདི་གའི་དམག་བརྒྱབ་དུས་དང་པོ་ཁོ་རང་འགྲོ་སོང་ད་ག་ཚོད་འགྲོ་གི་འདུག་ད་བརྩི་གི་འདུག་བ།

དམག་རྒྱབ་ས་ལ་ལུག་དེད་འགྲོ་གི་ཡོད་ཟེར་བ། ལུག་བཤས་ནས་འཁྱེར་སོང་ཡིན་ན་དུས་ཚོད་རིང་པོ་དང་དབྱར་ཁ་འདྲ་བྱས་ན་ཤ་རུལ་འགྲོ་གི་རེད་བ་བྱས་ཙང་ལུག་གསོན་པོ་དེད་འགྲོ་ནས་ག་དུས་ཁོང་དགོས་གི་ཡོད་ན་དེ་ལུག་དེ་གི་མར་བཤས་ནས་ཟ་གི་ཟ་གི་བྱས་ནས་ལུག་དེད་གི་དེད་གི་དམག་རྒྱབ་ས་དམག་མི་སྔོན་འགྲོ་དང་རྗེས་ལ་ཤ་ལུག་དེད་མཁན་ཟེར་ལུག་དེད་མཁན་གི་དམག་མི་ཚོགས་གཅིག་ཡོད་ས་རེད། དེ་ལྟར་དེའི་ལྔ་དེ་ལ་དམག་རྣམ་པ་ལྔ་ཨ་སི་ང་ཚོ་བོད་པ་ལོས་དཔུང་ཚོགས་ཡན་ལག་ལྔ་འདྲ་བ་གཅིག་གི་ཚོད་དེ་ལོས་ཡོད་རོགས། ད་དམག་གི་འཁོར་གསུམ་ཟེར་ཡ་དེ་ག་རེད་ཟེར་དུས་ད་མདའ་གྲི་མདུང་གསུམ་དེ་ཚང་མས་ཧ་གོ་ཡོད་ཀྱི་རེད། ཨ་བོད་བཙན་པོའི་སྐབས་ཀྱི་དམག་གི་གོ་ཆ་དྲུག་ཟེར། དམག་གི་གོ་ཆ་དྲུག་ག་རེད་ཟེར་ན་ཁྲབ་དང་ཕུབ་གཉིས། ཁྲབ་མ་རེད་དཱ་རྨོག་དང་ཕུབ་གཉིས། ཨ་ནི་ཁྲབ་དེ་ལ་སྟོད་ཁྲབ་དང་སྨད་ཁྲབ་གཉིས་བཞི་རེད་གསུངས། རྐང་པ་དང་ལག་པ་ལག་ངར་སྲུང་བྱེད་ཀྱི་ཡང་གོ་ཁྲབ་ལ་བར་འབྱར་མ་བསྡུས་པ་དམིགས་བསལ་གྱི་ལྕགས་ལེབ་ལེབ་དེ་འདྲ་དང་ཁེབས་དེ་འདྲ་འདུག་པ། དེ་ཚ་དེ་གཉིས་དང་དྲུག་དེ་ལ་ཨ་ནི་གོ་ཆ་རྣམ་པ་དྲུག་ཟེར་རྨོག་དང་ཕུབ་སྟོད་ཁྲབ་སྨད་ཁྲབ་གཉིས་རྐང་པ་དང་ལག་ངར་སྲུང་བྱེད་ཀྱི་ཨ་ནི་ཁེབས། རེ་རེ་བྱས་ཏེ་དྲུག་རེད་སོ་དེ་ལ་གོ་ཆ་རྣམ་པ་དྲུག་ཟེར་གི་ཡོད། བོད་བཙན་པོའི་སྐབས་ཀྱི་དམག་གི་མཚོན་ཆ་རྣམ་པ་བརྒྱད་ཟེར་གི། མཚོན་ཆ་བརྒྱད་དེ་ག་རེ་ཟེར་ན་རལ་གྲི་མདའ་གཞུ་གཉིས་མདུང་དང་ཤང་ལང་གཉིས་ཞགས་པ་དང་འུར་རྡོ་གཉིས་སྒྱོགས་དང་སྐས་རིང་གཉིས་བརྒྱད་ཡིན། སྐས་རིང་ཟེར་དེ་དེ་རེད་ད་ལྟ་ལྕགས་རི་དེ་འདྲ་འཛེགས་ནས་གཏོར་དུས་འོ་ན་མ་ནས། འཁོར་ལོ་འདྲ་རྒྱའི་ཁ་ལ་སྐས་འཛེག། སྤྲིན་སྐས་ཟེར་མཁན་ལ་ག་ཟེར་དགོས་ལྕགས་རི་ཡར་འཛེགས་ཡག་གི་ཆེད་དུ་སྐས་རིང་པོ་དེ་འདྲ་བཟོ་ནས་དྲུད་ཡོང་གི་འདུག་པ་དེ་འདྲ་བོ་ལ་ཟེར་གི་ཡོད་རེད། འདི་ང་ཚོ་བོད་བཙན་པོའི་དུས་རབས་སྔོན་ལ། འདྲེ་དང་བདུད་ག་རག་དབང་བསྒྱུར་བའི་སྐབས་སུ་ཡིན་ན་གཅིག་ཡོད་རེད་ད། ལག་ཆ་སྒྱོགས་དང་རྐང་གཉིས་བྱུང་ཡིན་ན་གཅིག་བསད་བཅོལ་སྲིན་མོའི་རྐང་གཉིས་བྱུང་ཟེར། སྲིན་མོའི་རྐང་ཟེར་དེ་རྐང་ཟེར་ད་སྐྱག་མ་རག་བ་ཡིན་ས་རེད། སྐས་ཡིན་ས་རེད་པ། སྒྱོགས་དང་སྐས་གཉིས་ཡིན་ཏེ་གཅིག་བ་ཡོང་དགོས་ལ། མཁར་རྫོང་གཏོར་ཡག་གི་རྡོ་སྒྱོགས་རྒྱག། ཨ་ནི་དེ་སྤྲིན་སྐས་འདྲ་བོ་དེ་ལྕགས་རི་ཡར་འཛེག་ས་རེད་སྐས་འཛེག་འདྲ་བོ་གཅིག་ཡོད་རེད་བ་དེ་དྲུད་ཡོང་མཁན་དེ། དེ་ང་ཚོ་བོད་ཀྱིས་གྲུ་གུ་ལ་དམག་རྒྱབ་དུས་གྲུ་གུ་ལ་དེ་འདྲ་ཡོད་ས་རེད་པ་ཨ་ནི་ཧ་གོ་བ་རེད་ཟེར་དེ་འདྲ་ཡོད་རེད་ལོ་རྒྱུས་ནང་དེ་འདྲའི་དཔེ་དེ་འདྲ་བཟོས་ཡོད་ས་རེད། ད་བོད་ནང་ཁུལ་ལ་དམག་རྒྱབ་དུས་དེ་འདྲའི་ཞིབ་པ་ཞིབ་པ་དྲི་ས་དེ་ཁག་པོ་ཡིན་རྒྱུ་རེད་དེ་ད་ཕ་གི་གྲུ་གུ་དང་མ་གི་རྒྱ་ནག་དེ་དེ་གི་དམག་རྒྱབ་དུས་མཁར་རྫོང་བཙན་པོ་ཡོད་རང་ཡིན་ད་དེ་འདྲ་མེད་ན་ཡོང་གི་ཡོད་ས་མ་རེད་བ། དེ་ད་སྒྱོགས་དང་སྐས་གཉིས་ཟེར་དེ་རེད་སྐས་དེ་ཡང་མཚོན་ཆ་གཅིག་རྩི་གི་རེད། ད་འདི་ནས་དམག་གི་རུ་དར་བརྒྱད་ཡོད་རེད་དམག་དར་འདྲ་བོ་གཅིག་གི། དམག་དར་བརྒྱད་དེ་འདི་མདོར་བསྡུས་པ་ཡིན་ན་རུ་དར་དམར་པོ་ལྕེ་ཁྲ་གཞི་དམར་པོ་ཡིན་པ་ལས་རས་དཀར་པོ་གི་ལྕེ་རྒྱན་མེ་ལྕེ་མེ་རིས་བྲིས་ནས་ཡ་རས་དཀར་པོ་གི་མེ་ལྕེ་བྲིས་ཀྱི་རེད་དེ་འདྲ། སྐྱེར་ཁ་འདི་ག་ནང་བཞིན་གྱི་གཞི་སྐྱེར་ཁ་ཡིན་པ་ལས་ཡང་གོང་བ་ཁྲ་ཁྲ་ཡིན་པ་གོང་ཁྲ་སྐྱེར་ཁ་གོང་ཁྲ་ཟེར། རུ་དར་དཔའ་དར་དམར་པོ་དང་ནག་པོ་གཉིས། རུ་དར་སེང་གེ་དམར་པོ་དང་སེང་གེ་དཀར་པོ་གནམ་མཆོང་གཉིས། རུ་དར་དར་ནག་སྙིང་དཀར་དང་དོང་དར་དཀར་སྙིང་ནག་ཟེར་གྱི་གཉིས་ཡོད་དེ། དར་གོ་ཡོད་ས་མ་རེད། ཡིན་ཡང་འདི་ཡིན་ས་རེད། སྙིང་དཀར་སྙིང་ནག་ཟེར་ཡོང་དུས་དར་དཀར་དང་དར་ནག་ལ་འབྲེལ་བ་ཆགས་མི་ལ་དེ་དོམ་རང་ཡིན་ཟེར་དོམ། དོམ་དཀར་སྙིང་ནག་དང་དོམ་ནག་སྙིང་དཀར་ཟེར་ཆོག་རེད། དེ་ཚོ་སེང་གེ་དཀར་མོ་དང་དམར་མོ་གཉིས་བྱས་ཨ་ནི་དོམ་དཀར་སྙིང་ནག་དང་དོམ་ནག་སྙིང་དཀར་གཉིས་བྱས་ད་དེ་ཚོ་གི་རས་གཞི་དེ་ཡང་མ་འདྲ་མ་འདྲ་བ་ཡོད་ད་གཞི་ཁ་ཤས་དམར་པོ་ཡིན་པ་སེར་པོ་ཡིན་པ་ད་དེ་ཚོ་དེ་ང་ཚོ་ལོ་རྒྱུས་ནས་བལྟས་པ་ཡིན་ན་ཅི་དང་མཐོང་གི་མི་འདུག་རུ་སྟོད་སྨད་དེ་ཚོ་དེ་དམག་དར་དེ་ཚོ་བཤད་ཡོང་དུས་ལོ་རྒྱུས་དེ་ཚོ་ལྟ་ཚུལ་ལྟ་ཚུལ་མ་མཐུན་པ་ཡོང་གི་རེད་དེ། ད་ང་ཚོ་གི་སྟེང་འདྲ་བོ་ཅིག་ལ་ཕབ་ནས་ཕ་གཅིག་གྱུར་འདྲ་བོ་ཅིག་བཟོས་བཞག་ཡིན་ནའང། ད་ནི་ངའི་ལ་ཡ་དེ་ལར་ནས་བདེ་ཤོས་རེད། རུ་དར་ད་དམག་དར་ལ་བོར་བ། དམག་དར་ལ་བརྒྱད་ཡོད་རེད། ད་དབུས་གཙང་རུ་བཞི་དེ་བཤད་ཡོད་ང་ཚོ་ཞང་ཞུང་དང་སུམ་པ་དམག་དར་གི་ག་འདྲ་ཡོད་མེད་དེ་ང་ལྟ་ན་མཐོང་མ་སོང་རག་གི་མི་འདུག་དབུས་གཙང་རུ་བཞི་ལ་སྟོད་སྨད་གཉིས་རེ་བཤད་ཡོང་དུས་བརྒྱད་ཡོད་རེད་བ་དེ་ལ་དམག་དར་མ་འདྲ་བ་བརྒྱད་ཡོད་རེད་བརྒྱད་ག་རེ་ཟེར་ན། དམག་དར་དམར་པོ་ལྕེ་ཁྲ་དང་སྐྱེར་ཁ་གོང་ཁྲ་གཉིས། དམར་པོ་ལྕེ་ཁྲ་དང་སྐྱེར་ཁ་གོང་ཁྲ་གཉིས་དཔའ་དར་དམར་པོ་དང་དཔའ་དར་ནག་པོ་གཉིས་སེང་གེ་དཀར་མོ་དང་སེང་གེ། སེང་གེ་དམར་མོ་དང་སེང་གེ་དཀར་མོ་གནམ་མཆོང་གཉིས། གདོང་ནག་སྙིང་དཀར་དང་གདོང་དཀར་སྙིང་ནག་གཉིས་ནི་བརྒྱད་ཡིན། དེ་རེད་ད་མདོ་བསྡུས་ཞུ་རྒྱུ་ན་དེ་འདྲ་ཡག་ཡོད་ས་རེད། དཔེར་ན་ང་ཚོ་དབུས་གཙང་རུ་བཞི་སུམ་པ་ཞང་ཞུང་དང་བཅས་རྒོད་ཀྱི་སྟོང་སྡེ་དྲུག་ཅུ་རྩ་གཅིག་ཟེར་ཡ་དེ་ཡང། རུ་རེ་རེ་ལ་བཅུ་རེ་བཅུ་རེ་བྱས་སུམ་པ་ལ་གཅིག་ཐི་བི་བརྒྱ་མ་གཏོགས་རྩིས་བརྒྱབ་རེད་མ་གཏོགས་ཀྱི་ཞིབ་ཕྲ་བྱས་པ་ཡིན་ན་དབུ་རུ་དེ་མང་བ་གཅིག་དེ་ནས་གཡོ་རུ་བྱས་ཨ་ནི་གཡས་རུ་དང་རུ་ལག་དེ་ཚོ་འགྲོ་ཉུང་རུ་ཉུང་རུ་ཉུང་རུ་འགྲོ་ཁ་ཤས་ལ་སྟོང་སྡེ་བརྒྱད་ཙམ་མ་གཏོགས་མི་འདུག་བ། ཡིན་ན་ཡང་ད་ང་ཚོ་ཚང་མ་ལ་གོ་གོ་བདེ་ཡག་ཆེད་དུ་བཅུ་རེ་ཆང་ཆང་འདྲ་བ་རྩིས་ཀྱི་ཡོད་རེད་བ་ད་དེ་འདྲའི་བྱས་ནས་རུ་ད་དེ་ཡར་ཕར་རྩིས་བརྒྱབ་པ་ཡིན་ན་ཨེ་ད་འདི་དེ་རང་གིས་ལབ་ཡོད་བ་ཡིན་ན། ཡག་པོ་ཞེ་དྲག་ཡོད་པའི་བཟོ་འདྲ་བོ་ཅིག་འདུག་ད་ལྟའི་དུས་ཚོད་དེ་མང་པོ་ཆགས་འདྲ་བོ་འདུག་དེ་ནི་ངས་མཇུག་བསྡུས་ཞུས་ཆོག་ཅེས་ཚང་མ་ལ་བཀྲ་ཤིས་བདེ་ལེགས།